བོད་མིའི་སྒྲིག་འཛུགས་ཀྱི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་དོན་ལྟར། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཉེ་ཆར་དབྱིན་ཡུལ་གཙོས་པའི་ཡུ་རོབ་ཀྱི་རྒྱལ་ཁབ་ཁག་ཅིག་ལ་གཞུང་འབྲེལ་ཕྱོགས་བསྐྱོད་དུ་ཕེབས་ཡོད་པ་རེད། ཉེ་ཆར་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་དགུའི་ཉིན་མོ་དབྱིན་ཇིའི་རྒྱལ་ས་ལོན་ཌོན་དུ་ཕེབས་འབྱོར་གནང་བའི་རྗེས་སུ་ས་གནས་བོད་མི་གཞོན་སྐྱེས་གཙོས་པའི་མང་ཚོགས་ལ་བོད་ཀྱི་འདས་པའི་ལོ་རྒྱུས་དང་ད་ལྟའི་ཆབ་སྲིད་ཀྱི་གནས་བབ་ངོ་སྤྲོད་དང་དེ་བཞིན་བོད་དོན་འཐབ་རྩོད་ཀྱི་ནང་ལ་གཞོན་སྐྱེས་མི་རབས་ཚོའི་ཐོག་ལ་འགན་འཁྲི་སོགས་ཀྱི་སྐོར་ལ་བཀའ་སློབ་གནང་སྟེ། ཉི་མ་གཉིས་ཀྱི་གཞུང་འབྲེལ་ལས་དོན་ཁག་ལེགས་གྲུབ་བྱུང་བའི་རྗེས་སུ། ཕྱི་ཟླ་ལྔ་པའི་ཚེས་གཅིག་གི་ཉིན་མོ་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནོར་ཝེ་ཡུལ་གྱི་ནང་ལ་ཕེབས་ཏེ་རྒྱལ་ས་ཨོ་སི་ལོའི་གནམ་ཐང་དུ་ཕེབས་འབྱོར་སྐབས་སུ་ས་གནས་བོད་རིགས་དང་ནོར་ཝེ་བོད་དོན་རྒྱབ་སྐྱོར་ཚོགས་པའི་སྤྱི་ཁྱབ་གཙོ་འཛིན་ལྕམ་མེ་རེ་དེད་ལིན་ཇོ་རི་ལན་གཙོས་པའི་མི་སྣ་ཁག་གིས་ཕེབས་བསུ་ཞུས་ཡོད་པ་རེད། ནོར་ཝེ་ཡུལ་འདིའི་ནང་ལ་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱི་གཞུང་འབྲེལ་ཕྱོགས་ཕེབས་ཐེངས་དང་པོ་འདིའི་དུས་རིང་ལ་ནོར་ཝེ་གྱི་སྲིད་དོན་ཚོགས་པ་ཁག་གི་གྲོས་ཚོགས་འཐུས་མི་ཁག་ཅིག་དང་མཇལ་འཕྲད་གནང་སྟེ། བོད་ཀྱི་ནང་ལ་དེང་སྐབས་འབྱུང་བཞིན་པའི་གནས་ཚུལ་ཁག་ངོ་སྤྲོད་དང་འབྲེལ་གྲོས་ཚོགས་འཐུས་མི་རྣམས་འབྱུང་འགྱུར་བཞུགས་སྒར་རྡ་རམ་ས་ལར་འཚམས་གཟིགས་ཕེབས་རྒྱུར་མགྲོན་འབོད་གནང་ཡོད་པ་རེད། ནོར་ཝེ་ཡུལ་གྱི་ནང་ལ་ཕྱོགས་ཕེབས་གནང་བའི་རྗེས་སུ་ཡུ་རོབ་ཀྱི་རྒྱལ་ཁབ་གཞན་ཌེན་མཱག་ཏུ་ཕེབས་ཏེ་ཌེན་མཱག་གི་གྲོས་ཚོགས་འཐུས་མི་རྣམས་དང་བོད་དོན་རྒྱབ་སྐྱོར་བ་དེ་བཞིན་ས་གནས་བོད་མི་རྣམས་དང་མཇལ་འཕྲད་གནང་གི་ཡོད་པ་རེད། ཨིན་ཇིའི་རྒྱལ་པོ་ཅཱལ་སི་མཆོག་རིང་མིན་རེས་གཟའ་སྤེན་པའི་ཉིན་མོ་རྒྱལ་སྲིད་ཀྱི་ཐོག་ལ་ཁྲི་འདོན་མ་གནང་བའི་སྔོན་དུ་ཁ་སང་རེས་གཟའ་མིག་དམར་གྱི་ཉིན་མོ་ཨིན་ཇིའི་གྲོས་ཚོགས་ལྷན་ཁང་གི་ནང་ལ་ཕེབས་ཏེ་གྲོས་ཚོགས་ཀྱི་འཐུས་མི་རྣམས་དང་མཇལ་འཕྲད་གནང་ཡོད་པ་རེད། ཨིན་ཇིའི་གྲོས་ཚོགས་འཐུས་མི་རྣམས་རྒྱལ་པོ་མཆོག་གི་ཁྲི་འདོན་མཛད་སྒོ་འདི་ལ་མགྲོན་འབོད་གནང་མེད་ཀྱང་ཁ་སང་གྲོས་ཚོགས་གོང་འོག་གཉིས་ཀྱི་དབུ་ཁྲིད་རྣམ་པ་རྒྱུན་སྲོལ་གྱི་ན་བཟའ་གཟབ་རྒྱས་སྤྲས་ཏེ་རྒྱལ་པོ་མཆོག་དང་མཇལ་འཕྲད་བཀའ་མོལ་གནང་ཡོད་པ་རེད། རྒྱལ་པོ་ཅཱལ་སི་མཆོག་རིང་མིན་ཕྱི་ཟླ་ལྔ་པའི་ཚེས་དྲུག་གི་ཉིན་མོ་དབྱིན་ཇིའི་རྒྱལ་ཁམས་ཀྱི་རྒྱས་སྤྲོས་ཆེ་བའི་སྲོལ་རྒྱུན་དང་ཆོས་ཕྱོགས་ཀྱི་མཛད་སྒོ་གཟབ་རྒྱས་ཀྱི་ཐོག་ནས་ཁྲི་འདོན་གནང་གི་ཡོད་པ་རེད། སྔ་ལོ་དབྱིན་ཇིའི་རྒྱལ་མོ་ཨེ་ལི་ཟི་བེད་མཆོག་སྐུ་གྲོངས་པའི་རྗེས་སུ་ཁྲི་འཛིན་རྒྱལ་སྲས་ཅཱལ་སི་མཆོག་དབྱིན་ཡུལ་དང་དེ་མིན་རྒྱལ་ཁམས་བཅུ་བཞིའི་རྒྱལ་པོར་ཁྲི་འདོན་གྱི་མཛད་སྒོ་གཟབ་རྒྱས་འདི་གོ་སྒྲིག་གནང་བའི་ཐོག་ལ་སྐུ་མགྲོན་སྟོང་ཕྲག་གཉིས་ལྷག་ཙམ་ཞིག་ཕེབས་ཞུགས་གནང་གི་ཡོད་པ་རེད། ཨ་ཧྥེ་རི་ཁའི་རྒྱལ་ཁབ་སུ་དཱན་གྱི་ནང་ལ་ཁ་སང་རེས་གཟའ་མིག་དམར་གྱི་ཉིན་མོར་སྲིད་དབང་འཐབ་རྩོད་བྱེད་མཁན་དྲག་པོའི་དམག་སྡེ་ཤོག་ཁག་གཉིས་ཀྱིས་རིང་མིན་ཕྱི་ཟླ་ལྔ་པའི་ཚེས་བཞིའི་རེས་གཟའ་ཕུར་བུ་ནས་ཉིན་གྲངས་བདུན་གྱི་རིང་ལ་མེ་འཕེན་མཚམས་འཇོག་བྱེད་རྒྱུར་གྲོས་མཐུན་བྱུང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཁྱིམ་མཚེས་ལྷོ་སུ་དཱན་གྱིས་འཐབ་འཁྲུག་འདིའི་ནང་ལ་བར་ཞུགས་གྲོས་སྒྲིག་བྱེད་རྒྱུའི་འགན་ལེན་གནང་སྟེ་གསལ་བསྒྲགས་ཤིག་སྤེལ་བ་དེའི་ནང་ལ། སུ་དཱན་གཞུང་གི་དམག་སྤྱི་ཨབ་དེལ་ཨལ་ཧྥ་ཏ་དང་ཁ་གཏད་འཕྲལ་སྒྲུབ་རྒྱབ་སྐྱོར་དཔུང་སྡེའི་དམག་སྤྱི་མོ་ཧ་མད་ཧམ་དཱན་ཌ་ག་ལོ་གཉིས་ཀྱིས་ཕྱི་ཟླ་ལྔ་པའི་ཚེས་བཞི་ནས་བཅུ་གཅིག་གི་བར་བདུན་ཕྲག་གཅིག་གི་རིང་ལ་ཕྱོགས་གཉིས་ཕན་ཚུན་མེ་འཕེན་མཚམས་འཇོག་བྱེད་རྒྱུར་གྲོས་མཐུན་བྱུང་ཡོད་ལུགས་འཁོད་ཡོད་ཀྱང་འདས་པའི་མེ་འཕེན་མཚམས་འཇོག་གི་གྲོས་མཐུན་དེ་དག་ལག་ལེན་དོན་འཁྱོལ་བྱུང་མེད་པར་བརྟེན། ད་རེས་ཀྱི་གྲོས་མཐུན་འདི་སོར་གནས་ཡོང་མིན་གྱི་ཐད་ལ་ཕྱོགས་མང་པོས་བློ་གཟབ་གནང་གི་ཡོད་པ་རེད།